སྤྱིར་ཟླ་དགུ་བའི་ཚེས་གཅིག་ནས་བཟུང་དབའ་བོད་གཉིས་ཀྱི་ས་མཚམས་འགྲམ་གྱི་འགག་སྒོ་ནས་དུས་རྒྱུན་ས་མཚམས་སུ་གཏན་སྡོད་ཡུལ་མི་རྣམས་ཕར་འགྲོ་ཚུར་འོང་བྱེད་འགོ་ཚུགས་ཡོད་པའི་སྐོར་ལ་ཚེ་རིང་ཤར་པ་ལགས་ཀྱིས་ཡུལ་དངོས་སུ་སོང་སྟེ་འདི་ག་རླུང་འཕྲིན་ཁང་ལ་བརྗོད་དོན། ཨ་ཟོ་སྒེར་ཁོ་ལུས་ཤོག་གོ་མ་ཐེ།
ཁ་ཚ་བོ་གྲོ་བོ་ནི་ད་ལྟ་བོ་ནི་མ་མན་ཆེ་རུ་དེ་རི་ཡི་ཟ་ན་ཨ་ཡོ་ཨ་ཟོ། ཨེ་ད་བོ་གྲོ་བོ་ནི་མ་ཐེ་ཁ་ཚ་བོ་དེ་རི་ཟ་ན་མན་ཆེ་རུ་གོ་ཡོ་བུ་རི་ཁོ་ལུས་ཤོག་གོ། མན་ཆད་ད་བོ་ནས་དབུ་ད་རྫ་ནས་སོག་པོའི་ཁུ་ལུ་ཆོ་གི་ནེ་པ་ལ་པོ་བའི་ད་ཨེ་མི་གི་སོན་པོ་ལ་པ་སོ་རི་པོ་ནི་བ་རི་ས་གི་ཏོན་ནས་སོག་པོ་རྫ་མན་ཆད་ལ་པ་སོ་རི་ན་ཡ་དི་ར་གོ་ཆོ་ཨེ་ད་དབུ་ད་རྫ་ནོ་དི་ར་གོ་ཆོ་ཨ་ཛོ་བ་རོ།
ཁོང་གིས་བརྗོད་དོན་ལྟར་ན་ཁ་སང་ཕྱི་ཚེས་གཅིག་ནས་བཟུང་ཕྱོགས་གཉིས་ཀྱིས་མང་ཚོགས་འགྲོ་འོང་ཤར་གཏོང་བྱས་སོང་ལ་དེ་སྔ་ལྟར་བལ་ཡུལ་གྱི་ཡུལ་མི་ཚོས་ངོས་ནས་སྤྱི་དམངས་ཐོབ་ཐང་ཡི་གེ་བལ་ཡུལ་སྐད་དུ་ན་རི་ད་དང་བར་མའི་འཕྲི་དེབ་ཅི་ཡོད་པ་ཡིན་ན་ས་མཚམས་ཕར་ཕྱོགས་སུ་འགྲོ་ཆོག་པ་དང། དེ་བཞིན་བོད་ཕྱོགས་ནས་ཡང་རྒྱ་སྐད་དུ་ཧྲེན་ཧྥིན་ཀྲིན་དང་མཉམ་དུ། རྒྱ་སྐད་དུ་ཞུས་ཁུ་ཀྲིན་བཅས་ཁྱེར་ནས་ཡོང་བ་ཡིན་ན་ཚུར་བལ་ཡུལ་ཕྱོགས་སུ་གཏོང་གིན་འདུག་ལ། ཁ་སང་ནས་བཟུང་ཕྱོགས་གཉིས་ཀྱི་ས་མཚམས་མང་ཚོགས་རྣམས་འགྲོ་འོང་བྱེད་དུ་བཞག་སོང། འདི་ནི་དེ་སྔ་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་བལ་ཡུལ་ནང་རང་བྱུང་ས་འགུལ་གྱི་གོད་ཆག་བྱུང་བ་ནས་བཟུང། ད་རག་བར་དུ་ས་མཚམས་ཀྱི་མང་ཚོགས་བཀག་སྡོམ་བྱས་ནས་བཞག་པ་རེད་ལ། ད་ལྟ་ཡིན་ན་དངོས་སུ་དེ་སྔ་ནང་བཞིན་གྱིས་ས་མཚམས་སྒོ་ཕྱེ་བ་ཡིན་པས་མ་འོངས་པར་ས་མཚམས་མང་ཚོགས་ཀྱི་ཚོང་ལས་གཉེར་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་ཞིག་རེད་ལ། གཞི་རྩའི་ཆ་ནས་ས་མཚམས་འགག་སྒོའི་ཕར་ཕྱོགས་འགྲམ་གྲོང་རྡལ་དང་ཚུར་ཕྱོགས་ལི་པིང་ཞེས་པའི་སར་གཉིས་ཀ་ན་དེ་སྔ་ཡིན་ན་ཡུལ་མིའི་ཟ་ཁང་དང་ཚོང་ཁང། མགྲོན་ཁང་སོགས་ཚོང་ལས་གཉེར་ས་གཙོ་བོ་ཞིག་ཡིན་པ་རེད་མོད། དེ་སྔ་ས་འགུལ་བྱུང་བ་ནས་ད་རག་བར་དུ་ཕྱོགས་གཉིས་ཀའི་ཚོང་ར་དེ་དག་ཡོད་ཚད་སྒོ་བརྒྱབ་ནས་བཞག་སྟེ་ས་མཚམས་ཡུལ་མི་ལ་གྱོང་གུན་ཆེན་པོ་ཐེབས་ཡོད་པ་རེད། ཁ་སང་ནས་བཟུང་ཕྱོགས་གཉིས་ཀས་འགག་སྒོ་བརྒྱུད་ནས་འགྲོ་མཁན་ལ་གོང་བརྗོད་ཡི་གེ་དེ་གཉིས་ཚང་བ་ཡིན་ན་ཞིབ་བཤེར་ནན་མོ་གང་ཡང་བྱེད་ཀྱིན་མི་འདུག་པར་ཤར་གཏོང་བྱས་སོང་བས། མ་འོངས་པར་ཕྱོགས་གཉིས་ཀྱི་ཡུལ་མི་ཚོང་བ་ཚོས་དངོས་ཟོག་ཚོང་སྒྱུར་དང། སྐྱེལ་འདྲེན་སོགས་ལ་ཁེ་ཕན་ཆེན་པོ་བསྐྲུན་པ་རེད་ཅེས་བརྗོད་སོང། དེ་དང་ཆབས་ཅིག་དེ་སྔ་ས་མཚམས་སུ་ས་འགུལ་བྱུང་བ་ནས་བཟུང་རྒྱ་ནག་གཞུང་གི་བཀོད་སྒྲིག་འོག་ས་མཚམས་ཀྱི་འགྲམ་གྲོང་སྡེ་དང་སྤང་གྲོང་སྡེ། ལིས་ཤིན་གྲོང་སྡེ་དང་ཤ་ཀོ་སྒང་གྲོང་སྡེ་བཅས་གྲོང་སྡེ་བཞི་བོ་དེ་དག་གཞིས་ཀ་རྩེ་རུ་གནས་སྤོར་བྱས་ནས་བཞག་སྟེ་ད་བར་དུ་ལོ་ངོ་བརྒྱད་ལྷག་འགོར་ཡོད་པ་དང། ཉིན་ཤས་གོང་ནས་བཟུང་གྲོང་སྡེ་དེ་དག་གི་མང་ཚོགས་རྣམས་ཚོགས་འདུ་བསྡུས་ཏེ་ད་ཆར་འགྲམ་གྲོང་རྡལ་དུ་ཟ་ཁང་དང་ཚོང་ཁང་བཞི་བཅུ་ཙམ། སྒོ་ཕྱེ་ན་ཆོག་པའི་ཆོག་མཆན་སྤྲོད་རྒྱུ་ཡིན་ཞེས་གྲོང་སྡེ་བཞི་བོ་ནས་མང་ཚོགས་ནང་རྒྱན་ཤོག་གི་ལམ་ནས་དུད་ཚང་བཞི་བཅུ་ཙམ་གྱི་མི་རྣམས་འོས་འདེམས་ཀྱིས་འགྲམ་གྲོང་རྡལ་དུ་ཡོང་བཅུག་སྟེ་ད་ལྟ་ཟ་ཁང་དང་ཚོང་ཁང་གཉེར་འགོ་ཚུགས་ཡོད་པ་མ་ཟད། མང་ཚོགས་དེ་དག་ལ་བལ་བོད་ས་མཚམས་བརྒལ་ཆོག་པའི་ཆོག་མཆན་ཡི་གེ་ཡང་སྤྲད་འདུག་ལ། ད་དུང་མི་འགྱངས་པར་གོང་བརྗོད་གཞིས་ཀ་རྩེ་རུ་བཞག་ཡོད་པའི་ས་མཚམས་གྲོང་སྡེ་བཞིའི་ཡུལ་མི་གནས་སྤོར་བ་རྣམས་ཕྱིར་རང་རང་གི་ས་གནས་སུ་ཕྱིར་ལོག་བྱེད་དུ་འཇུག་རྒྱུ་ཡིན་ཚུལ་འདུག་ཅེས་སྔ་ཕྱིར་ཚོགས་འདུ་བསྡུས་ཏེ་མང་ཚོགས་རྣམས་ཐོ་འགོད་དང་ལྷན་དུ་ས་མཚམས་བརྒལ་ཆོག་གི་ཡི་གེ་བཟོ་འགོ་ཚུགས་ཡོད་ལུགས་ཀྱི་གནས་ཚུལ་ཁུངས་ལྡན་འབྱོར་བ། ས་མཚམས་སུ་ཡོད་པའི་སྦག་ཁང་དགོན་པའི་ཉེ་འགྲམ་གྱི་འབྲེལ་ཡོད་མི་སྣ་ཞིག་གིས་འདི་གར་འགྲེལ་བརྗོད་གནང་སོང། དེ་སྔས་ས་འགུལ་གྱིས་རྐྱེན་པས་གྲོང་སྡེ་དེ་དག་གི་སྡོད་ཁང་སོགས་ལ་གཏོར་སྐྱོན་ཐེབས་ཡོད་པས་རིམ་བཞིན་སྡོད་ཁང་བསྐྱར་གསོ་དང་མཉམ་དུ་མ་འོངས་པར་མང་ཚོགས་རྣམས་ཕྱིར་རང་གནས་སུ་གཏོང་འཆར་ཡོད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།